ཨ་རི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ཅོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ནང་ལ་ཡ། ཕྲུ་གུའི་ཤེས་ཡོན་སློབ་ཁྲིད་དང་ཤེས་ཡོན་ལམ་ལུགས་ཐོག་ལ་ཡ་འགྱུར་བ་མང་པོ་ཞིག་འགྲོ་བཞིན་པའི་དུས་མཚམས་འདི་ལ་ཡ། ཕ་མ་གཅིག་གི་གཟིགས་སྟངས་དང་དགོངས་པ་བཞེས་སྟངས་ག་འདྲ་ཡོད་པའི་སྐོར་ལ་ཡ་གླེང་མོལ་ཞུ་གི་ཡོད། ལས་རིམ་འདིའི་ཆེད་དུ་བཞུགས་སྒར་དྷརམ་ས་ལ་ནས་རྡ་ཤོད་བོད་ཁྱིམ་སློབ་གྲྭའི་རྒན་འཆི་མེད་ལགས་དང་དེ་བཞིན་གྱི་རྒྱ་གར་གྱི་རྒྱལ་ས་ལྡི་ལིར་གནས་བཞུགས་བསྟན་འཛིན་བདེ་ཆོས་ལགས། ཁོང་རྣམ་པ་གཉིས་ཀ་ལ་ཁ་པར་བརྒྱུད་ལམ་ཐོག་ནས་མཉམ་བཞུགས་གནང་གི་ཡོད། སྐུ་མགྲོན་རྣམ་པ་གཉིས་ཀ་ལ་ཡང་ཐོག་མར་འཚམས་འདྲི་དང་སྦྲགས། ཆེས་ཐོག་མར་དེ་ང་ཚོ་ལས་རིམ་འགོ་འཛུགས་མ་ཞུས་གོང་ལ་ཡང། གསན་མཁན་རྣམ་པ་ཚོ་ལ་ཡང་རྣམ་པ་གཉིས་ད་ཅིག་ཕྲུ་གུ་ཕ་མ་ཅིག་ཆགས་བསྡད་ཀྱི་ཡོད་དུས་སློབ་གྲྭ་འགྲོ་བཞིན་པའི་ཕྲུ་གུ་ག་ཚད་ཡོད་ན་ཨ་ནི་རང་ཉིད་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་གནང་ཞུ་གི་ཡིན།

དེ་ལ་ཡ་འགྱུར་བ་སོང་བ་འདི་ཨ་ནི། གཅིག་བལྟས་ནས་ད་ང་ཚོ་ལ་ཡ་གདམ་ག་ཡོད་མ་རེད་ད་ནད་ཡམས་འདི་འདྲའི་རྐྱེན་ལ་ཡ། ཨ་ནི། སློབ་ཚན་ཁྲིད་ཡས་ཀྱི་ཐབས་ལམ་འདི་དྲ་རྒྱ་བརྒྱུད་ནས་ཁྲིད་ཡས་མ་ཞིག་གཞན་དག་གདམ་ག་ཟེར་མཁན་མེད་པའི་གནས་སྟངས་ཆགས་པ་རེད། རྒན་འཆི་མེད་ལགས། ད་ལྟའི་འདི་སློབ་ཁྲིད་ཐབས་ལམ་འདི་ལ་ཡ་རྒན་ལགས་གཟིགས་ཚུལ་ག་འདྲས་བྱུང་ཡོད་ན་ད་ཉམས་མྱོང་ག་འདྲས་བྱུང་ཡོད་ན་འདས་པའི་ལོ་གཅིག་དང་ཕྱེད་ཀ་ལྷག་ལྷག་ཅིག་གི།
ལགས་སོ།

ཡིན་ནའི་ད་དྲ་ཐོག་ནས་སློབ་ཁྲིད་གནང་མཁན་དེ་ད་ང་ཚོ་ཚང་མ་ལ་ཉམས་མྱོང་གསར་བ་ཞིག་རེད། ད་ང་རང་ཚོ་ཆ་བཞག་ན་ཨང་དང་པོ་དེ་བ་ལ་དེ་དཀའ་ངལ་ཆེ་ཟེར་བ། གང་ཡིན་ཟེར་ན་ང་ད་འདི་འདྲའི་འཕྲུལ་ཆས་ཐོག་ལ་དེ་འདྲའི་ཡར་མར་ད་ཁ་ལོག་ད་དེ་འདྲའི་བྱེད་སྟངས་ཞེ་དྲག་གི་ཉམས་མྱོང་ཨི་གེ་ཟིག་ཆེན་པོ་མེད། ཨ་ནི་ནམ་རྒྱུན་ད་ཅིག་ཕལ་ལོ་ཆུང་བུ་ཅིག་ད་ཤིང་ཕོར་དེ་བསྟན་ད་དེ་འདྲའི་ད་ང་ཚོའི་གི་ག་ལབ་དགོས་རེད། དྲ་རྒྱ་ཐོག་ནས་དེ་བེད་སྤྱོད་བཏང་མེད་པ་འཕྲུལ་ཆས་དེ་གའི། ས་ཡི་གཞུང་གིས་བདེན་འཕེལ་གྱིས་ང་ཚོ་དྲ་ཐོག་ཐོག་ནས་སློབ་ཁྲིད་བྱས་དེ་བདེན་འཕེལ་གྱི་ཉམས་མྱོང་ང་ཚོ་ལ་ཚང་མ་ལ་ད་ཚར་དང་པོ་འདྲ་ཅིག་ཆགས་ཡོད་རེད་ཨ་ནི་ང་རང་འདི་དཀའ་ངལ་འཕྲད་སོང་ར་འགོ་སྟོད་དུ་དཀའ་ངལ་འཕྲད་སོང་ཨ་ནི་དེ་ནས་ང་ཚོ་སློབ་གྲྭའི་ངོས་ནས་ཨ་ནི་དེ་འདྲའི་དཔེ་གྲ་སྒྲིག་བྱས་ནས་དེ་འདྲའི་བསླབ་སྟངས་དེ་ག་ལ་ང་ཚོ Google Meet བེད་སྤྱོད་ག་འདྲས་གཏོང་དགོས་རེད་ཨ་ནི Zoom བྱས་ན་ག་འདྲས་བེད་སྤྱོད་གཏོང་དགོས་རེད་ད་བདེན་འཕེལ་གྱིས་ང་ཚོ་ལ་ཨ་ནི་སློབ་སྟོན་གནང་ནས་དེ་ནས་ཨ་ནི་དཔེ་ཞིག་ཡར་རྒྱས་འདྲ་ཞིག་འགྲོ་སོང་ར་བདེན་འཕེལ་གྱིས། ས་དེ་འདྲ་ཡིན་དུས་ཀྱང་གཅིག་ང་ཚོས་ད་བདག་གཉིས་དཀའ་ངལ་ག་རེ་འཕྲད་ཟེར་ན་སློབ་ཕྲུག་ཚང་མ་ནང་ལ་བཏང་དུས་སློབ་ཕྲུག་འཛུལ་ཞུགས་ཀྱི་དཔེ་ཉུང་ཉུང་ཆགས་སོང་ཟེར་ད་ལྟ་དྲ་ཐོག་སློབ་ཁྲིད་དུས་རུ་དམིགས་བསལ་གྱི་ད་ལྟ་ང་ཚོའི་སློབ་གྲྭ་ལ་ཆ་བཞག་ན་བྱང་ཐང་ནས་སྤུ་གུ་མང་པོ་ཅིག་ཡོད་རེད་ལ་དྭགས་བྱང་ཐང་ལ་ཧན་ལེ་ལ་དེ་ནས་སྤུ་གུ་མང་པོ་ཡོད་རེད་ཨ་ནི་དེ་ནས་ཡང། མཐའ་ཨ་རུ་ནཱ་ཅལ་ཕྱོགས་དེ་བ་ནས་ཡང་ང་ཚོའི་སློབ་ཕྲུག་ཡང་མང་པོ་ཅིག་ཡོད་རེད། དེ་གའི་རུ་བ་ཁོང་ཚོའི་ཕ་གིར་ལ་ཡང་འདིའི་དྲ་ཐོག་འདིའི་དཀའ་ངལ་དཔེ་རེད་ཤག། བྱས་ཙང་འདི་འདྲའི་ཕྱི་མིའི་ང་ཚོའི་སྤུ་གུ་མང་པོ་ཅིག་འཛུལ་ཞུགས་ཡག་པོ་བྱེད་ཐུབ་ཡོད་མ་རེད་ན་ནིང་ལོ་ཆ་བཞག་ན། ཨ་འདི་འདྲས་ཀྱི་དཀའ་ངལ་འཕྲད་སོང། ཨ་ནི་དེ་ནས་ད་ད་ལོ་ཆ་བཞག་ན་ང་ཚོ་ད་ཚང་མ་ཚུར་སློབ་གྲྭ་ལ། སྐད་གདངས་འདི་ལྟ་བུ་ཟུར་བ། གཞན་པ་འདི་གཉིས་མ་ཟུར་འོང་འདི་ད་སྤུ་གུ་ཚང་མ་འཛུལ་ཞུགས་བྱེད་མ་ཐུབ་ཨ་ནི་ཚར་དང་པོ་བྱས། དེ་ནས་ཨ་ནི་ཁ་ཤས་ལ་ཡང་ནང་ལ་སྙིང་རྗེ་ཕ་མ་འགའ་ཤས་སྤུ་གུ་མང་པོ་ཡོད་ན་ཡང་དེ་གའི་མཐུན་རྐྱེན་སྦྱར་མ་ཐུབ་དེ་འདྲས་སུ་ཡོང་མ་ཐུབ་བྱས་ནས་རེད་བ་དེ་འདྲས་ཀྱི་དཀའ་ངལ་འཕྲད་སྲིད། ལགས་ལགས་སོ། འོ་རྒན་ལགས་ད་ལྟ་གསུངས་པ་ནང་བཞིན་རྒན་ལགས་མང་པོ་ཅིག་གིས་ད་ག་རང་གསུངས་བསྡད་ཀྱི་འདུག་ད་ཅིག་གི་ས་ཆ་ཐག་རིང་པོ་དང་ལུང་ཁུག་དེ་འདྲས་ཡིན་པ་ཡིན་ན་ཨ་ནི་མཐུན་རྐྱེན་གྱི་ཆ་ནས་ད་ལྟ་རྒན་ལགས་གསུངས་གསུངས་ནང་བཞིན་ཁོ་རང་ཚོ་དཀའ་ངལ་གཅིག་མཚུངས་ཆགས་བསྡད་ཀྱི་འདུག། རྒན་ལགས་ད་ལྟ་མུ་མཐུད་ནས་བཀའ་འདྲི་ཞུ་ཡས་ལ་ཡ་ད་དཔེར་ན་རྒན་ལགས་ཐང་གིས་རྒན་ལགས་བུ་མོ་ད་ལོ་འཛིན་གྲྭ་བཅུ་གཉིས་ཐོན་མཁན་ནང་ལ་འདུག་ཨ་ནི་རྒན་ལགས་ད་སྤུ་གུའི་ཤེས་སོ་སོའི་སྤུ་གུའི་གི་ད་ཅིག་གི་ཤེས་ཡོན་སློབ་ཁྲིད་ཐབས་ལམ་འདིའི་སྒང་ལ་ཡ་ཕ་མ་ཅིག་གི་ད་གཟིགས་སྟངས་ག་འདྲ་བྱུང་ཡོད་ན་ཅིག་འདོད་པ་ཁེངས་བ་ཅིག་བྱུང་ཡོད་ན་ལགས། ད་ངའི་བུ་མོ་ད་འོ་ཆ་བཞག་ན་ད་ད་ནི་འཛིན་གྲྭ་བཅུ་བཅུ་གཅིག་བྱས། དེ་ནས་ད་བཅུ་གཉིས་ཁོ་ཚོས་ཡིན་ནས་སློབ་ཁྲིད་གནང་བ་རེད་བ་དྲ་ཐོག་ཐོག་ནས། ད་དེ་ནས་བསླབ་གྲྭ་ངོས་ནས་ད་མཐུན་རྐྱེན་ད་ག་ལ་སློབ་དགེ་རྒན་ཚོ་གི་ཉིན་ལྟར་སློབ་ཁྲིད་གནང་ཡས་ད་དེ་གའི་དཔེ་ཡག་པོ་གནང་སོང་བ་དཔེ་ཡག་པོ་གནང་སོང་ཨ་ནི་ཉིན་ལྟར་ད་ཆུ་ཚོད་བཞི་ལ་སོགས་དེ་འདི་འདྲ་ཚོགས་ཀྱི་ཡོད་རེད་བུ་མོ་དེ་འདྲ་བྱས་ནས་གནང་སོང་ད་ཡིན་ནས། སློབ་ཕྲུག་དེ་གའི་འཛིན་གྲྭའི་ནང་ལ་ཚོགས་པ་དང་ཡང་ནང་ལ་དྲ་ཐོག་ཐོག་ནས་ན་ཚི་ཞེས་ཁྱད་པར་ཅི་སོགས་འདི་འདྲའི་བྱས་ནས་ཡང་ཉིན་གཅིག་ཐོག་ན་ང་རང་སྤུ་གུ་ཡིན་ནའི་རེད་སློབ་ཕྲུག་ཡིན་པ་ཡིན་ནའི་རེད་དོ་སྣང་ཅི་ག་རེ་བྱུང་སོང་ན་ཁོང་ཚོའི་དྲ་ཐོག་ཐོག་ནས་འདི་འདྲའི་གདོང་པ་སྟོན་དང་འདི་གའི་འཚེར་སྣང་འདྲ་ཅིག།

ཨ་ནི་སྤུ་གུ་ཆུང་ཆུང་ཆགས་བསྡད་ཀྱི་འདུག་ཨ་སྤུ་གུ་ཆུང་ཆུང་ལ་དཔའ་བོའི་གི་ཡང་ཅིག་གི་སློབ་ཁྲིད་ད་ལྟ་ཁ་པར་སྒང་དང་དྲ་རྒྱ་བརྒྱུད་ནས་སློབ་ཁྲིད་བྱས་འདི་ལ་ཨ་ནི་ཅིག་གི་གཟིགས་སྟངས་ག་འདྲས་བྱུང་སོང་ལགས། ད་ང་རང་འདྲ་བོ་དཔེ་བཞག་པ་ཡིན་ན་རེད་བ། འདི་ག་རེ་སྤུ་གུ་ད་ལྟ་ངེད་ཀྱི་བུ་རྒན་པ་འདི་འཛིན་གྲྭ་དྲུག་པ་ཡིན་པ། འཛིན་གྲྭ་དྲུག་པ་ཡིན་དུས་ཨ་ནི་ནམ་རྒྱུན་ནས་ཁོང་ཚོ་ད་ལྟ་རྒན་ལགས་ཁོང་ཚོ་གི་འདི།

ད་ང་ཚོས་སློབ་སྦྱོང་ཡོད་པ་ཡིན་ན་བས་ང་འཛིན་གྲྭ་བཅུ་གཉིས་བྱས་ཨ་ནི First year Second year འདྲ་བོ་ཡིན་རེད་བ་ཨ་ནི་ང་ཚོ་སློབ་སྦྱོང་ཡོད་པ་ཡིན་ན་བས་ང་ཚོ་གི་སྔོན་འགྲོ་སྤུ་གུ་ལ་ང་ཚོ་གི་བསླབ་ཐུབ་ཀྱི་མི་འདུག་ག་བྱེད་ན་ན་མོ་གི་ག་འདྲས་འགྲོ་ཅིག་ཅིག་ད་དང་པོ་འདྲ་བོ་ཡིན་ན་ཁོང་ཚོ་གི Level ཡར་རྒྱས་ཡོང་དུས་ཀ་ནི་རེད་བ Step དང་མ་སུ་ནི་ཨ་འདྲས་བྱས་ནི་འགྲོ་དང་འགྲོ་ང་ཚོ་གི་སྔོན་འགྲོ་སྤུ་གུ་ལ་ཞེ་དྲག་ཞེ་དྲག་བསླབ་ཐུབ་ཀྱི་མི་འདུག་ད་སྤུ་གུ་རྒན་པ་འདྲ་བོ་ཅིག་ན

བཟང་ཕྱོགས་ནས་ཡང་ཅིག་ག་ཞུ་གི་རེད་སྤུ་གུ་མཉམ་དུ་བསྡད་དགོས་དེ་ནམ་གལ་སྲིད་བསླབ་གྲྭ་བཏང་པ་ཡིན་ན་ཨ་ནི་ཁོ་བསླབ་གྲྭའི་ནང་ལ་ཡ་ཁོར་ཡུག་ཞིག་ནང་བསྡད་ཀྱི་ཡོད་རེད་ད་ད་ལྟ་དེ་འདྲའི་གནས་སྟངས་འདི་ནང་ལ་ཡ་ཕ་མ་ཅིག་མཉམ་དུ་ལ་ཞོགས་ཀས་ནས་ད་ཅིག་ཆུ་ཚོད་མང་པོ་ཅིག་མཉམ་དུ་བསྡད་དགོས་འདུག་ག་ལ་ཡང་དེ་གི་བཟང་ཕྱོགས་ཀྱི་ཅིག་ཁེ་ཕན་ཞུ་གི་རེད་བས་བཟང་ཕྱོགས་ཀྱི་ན་ཡང་ཅིག་ག་འདྲས་གཟིགས་སྟངས་ག་འདྲས་བྱུང་སོང་ལགས། ལགས་ང་འདྲ་བོ་ཡིན་ན་རེད་བ་དེ་ད་ཉི་མ་ཉིན་གང་འདྲ་བོ་སྤུ་གུའི་རྒྱབ་ལ་ལྷག་འགྲོ་གི་འདུག་རོ་ཨ་ནི་སྤུ་གུ་གི་རྒྱབ་ལ་ལྷག་འགྲོ་དུས་ཀ་ནས་སོ་སོ་ཚོང་ལ་ཐུ་ཞོར་འགྲོ་གི་འདུག་རོ་ཨ།

ཨ་ནི་དེ་ནས་ཁོང་ཚོས་ཀྱི་ཚེར་པོ་བྱས་ཨ་ནི་དེ་ནས་སྐད་ཆ་དེ་བྱས་དེ་ག་ལ་བ་ད་ཅིག་ག་ལ་བྱས་ན་སྐད་ཆ་དེ་ད་དེ་འདྲས་ལ་ཨ་ནི་དེ་འདྲས་ལས་བསྡད་ཀྱི་འདུག་ཁོང་ཚོས་ཞེ་དྲག་གི་གསང་པོ་བྱས་ཀྱི་མི་འདུག་ར་དེ་འདྲས་ད་ཨ་ནི་ཡང་ཅིག་ཁོང་ཚོས་ཀྱི་ད་སློབ་ཆུ་རང་སྦྱོང་བྱས་པ་དེ་ད་སློབ་གྲྭ་ལ་ཡོད་བ་ཡིན་ན་རྒན་ལགས་ཚོས་ཀྱི་ཞུ་དག་བཏང་གནང་ཡ་ཡོད་ར་བ་ད་ཉིན་མོ་ཉིན་མོ་ཅིག་ཟེར་ཡ་ད་ཅིག། འདི་མེད་དོ། ད་ཡང་འོང་འོང་དུ་ཐོག་ལ་བརྩིས་ཤིག། ཐུགས་ཤོར་དེ་རེད་མིན་ན་བསམ་གྱི་འདུག་པ་ད་དེ་འདྲའི་དྲ་རྒྱ་ཐོག་ནས་ག་ལ་འོར་ད་ཉིན་མོ་ཉིན་མོ་ཡི་དེ་འདྲའི་ག་ལ་འོར་སློབ་སློབ་ཁྲིད་གནང་རྒྱུ་སྤུ་གུ་གི་ད་རང་སྦྱོང་གནང་རྒྱུ་དེ་གའི་དྲི་རྒྱུ་ད་དེ་གའི་ཨ་ནི་ཁག་པོ་ཆགས་ཀྱི་འདུག་འོང་དུས་བརྩིས་ཤིག། ག་ལ་འོར་ད་གྱོང་ཏོག་ཙི་རེད་བསམ་གྱི་འདུག། ལགས་སོ། དགེ་ལགས། དེ་ནས་ནི་ངས་ད་ལྟ་དྲི་བ་རྗེས་མ་འདི་རྣམ་པ་གཉིས་ཀ་ལ་གཅིག་མཚུངས་ཆགས་བསྡད་ཀྱི་ཡོད། དཔེར་ན། ད་ད་རེས། ད་ལྟའི་སློབ་ཁྲིད་ཐབས་ལམ་འདིས་ད་དྲ་རྒྱ་བརྒྱུད་ནས་སློབ་ཁྲིད་ཐབས་ལམ་བྱེད་ཡས་དེ། ཡང་ན་ནི་ང་ཚོ་སྤུ་གུ་ལ་ཡ་ཁ་པར་སྤྲད་དགོས་ཀྱི་ཡོད་རེད་ཡང་ན་ནི་ད་ད་ལྟ། Computer། རེད་ཡང་ན iPad ད་དེ་གྱད་དེ་མ་སྤྲད་པ་ལ་ཡོང་ས་ཡོད་མ་རེད། དེ་འདྲ་ཡིན་དུས་ད་ལྟ་བསྟན་འཛིན་བདེ་ཆོས་ལགས་ཀྱིས་གོང་དུ་གསུངས་སོང་ཨ་ནི་ཕྲུ་གུ་མཉམ་དུ་ལ་ཡ།

ཁ་ལ་བར་དགུ་པ་ཡན་ཆད་དེ་གས་ད་ཁོ་ཚོས་ཁྱེར་ཆོག་གི་རེད་ཟེར་ལ་ནི་ད་གསུངས་ཡོད་རེད་བ་གང་ནས་བྱས་ཟ་ད་འདྲ་དེ་འདྲས་ཡིན་དུས། སྤུ་གུ་དེ་གས་སྔོན་མའི་སྐོར་ལ་ད་ནིང་ལོ་ནས་ཁ་པར་ད་ཁོ་ཚོའི་དེ་འདྲས་དྲ་ཐོག་ཐོག་ནས་སྦྱང་དུས། ད་ཚང་མ་མང་ཚང་མ་ད་སྤུ་གུ་ཚང་མ་ད་ཧ་ལམ་ཁོ་ཚོ་ལ་ཁ་པར་འདུག་བ་ད་དེ་གིས་ཁོ་ཚོ་ལ་སྐྱག་ལང་ཐེབས་ཤག་སྔོན་མའི་སྐོར་ལ། ད་ད་ལྟ་སློབ་གྲྭ་ལ་དེ་འདྲས་ང་ཚོ་འཛིན་རིམ་བཅུ་པ་གཅིག་པོ་གྱིས་ཁ་པར་ཁྱེར་ཡོང་དུས། ད་ཁོ་ཚོ།

ད་ཧ་ལམ་ལན་འགའ་ཤས་ཀྱིས་ལན་རྩ་བ་ཉིད་ནས་རྒྱབ་མེད་པ་དེ་འདྲས་ཡིན་དུས་ར་བ། ཁོ་ཚོས་ཀྱིས་ང་ཚོས་ཀྱིས་འདི་པར་བཞག་ར་བ་ད་སློབ་ཁྲིད་བྱེད་དགོས་ར་བ་ང་ཚོས་ཀྱིས་ད Google Meet ནང་ཨ་ནི་དེ་ནས་ཁོ་རང་གིས་གདོང་ནི་སྟོན་གྱི་མ་རེད་ཨ་ནི་དེ་འདྲས་ཡིན་དུས་ར་བ་ཁོ་ཚོས་རྒྱབ་ལོགས་དེ་བ་ལ་ཨ་ནི། ཕ་གི་པར་ནི་བཞག་དགེ་རྒན་སྐད་དེ་ཨ་ནི་དེ་ནས་གཞན་པ་རྩེད་མོ་རྩེ་ཡའི་རིགས་ད་ལྟ་ལྟད་མོ་ལྟ་ཡ་དང་དེ་འདྲས་དེ་འདྲས་ཀྱིས་ད་ངས་ཉེན་ཁ་ཆེན་པོ་མཐོང་སོང་ར་བ་ཨ་ནི་སློབ་སྦྱོང་ཆ་ཚང་བ་ཡག་པོ་གཅིག་དེའི་སློབ་ཁྲིད་ཀྱི་ཁ་ལོར་དྲ་ཐོག་ཐོག་ནས་སྦྱོང་རྒྱུ་མེད་པ་ཅིག་དེ་འདྲས་ཅིག་ང་དོ་སྣང་བྱུང་སོང། ད་དེ་ཉེན་ཁ་ཆེན་པོ་རེད་ཤག་སྤུ་གུ་དེ་གའི་སྐྱག་ལང་ཁ་ལོར་དང addict ཆགས་ཀྱི་འདུག་ཨ་ཨི་འདི་ཙམ་ཞུས་ན་བླང། དེ་ཚ་ཚིག addict ཆགས་མི་ཡོང་བསམ་གི་འདུག་བླང།
ཨ་ནི་སྐབས་དེ་དུས་སྒང་ལ་ཡ་དགེ་ལགས་ད་དཔེར་ན་ཆ་བཞག་ན་ངས་ཞུ་དུས་སོ་སོའི་བུ་མོ་ཆགས་ཀྱི་ཡོད་རེད་དགེ་ལགས་སྐབས་དེ་དུས་སྒང་ལ་བུ་མོ་ལ་ཡ་དེ་འདྲས་ཀྱི་གོམས་གཤིས་ངན་པ་མ་ཡོང་བའི་ཆེད་དུ་དགེ་ལགས་ཀྱིས་ད་གཙོ་བོ་ག་འདྲས་ཅིག་གནང་པ་ཡིན་ན་ལ། ད་ང་གཙོ་བོ་ཡིན་ན།
བུ་མོ། སྔོན་ཆད་བཤད་ན་ཁྱོད་ཚོས། ཁོ་ཚོ་འཛིན་གྲྭ་རྒན་པ་ཡིན་དུས་ཁོ་ཚོ་ཁྱོད་ཚོ་ཞི་བ་སྤོ་དུས་འཛིན་གྲྭ་གོར་གི་འདུག་ལ། ཞོ་རིགས་ཁྱོད་ཚོ་དགུ་བ་ནས་ང་དགོན་པ་ཞི་བ་སྤོ་དུས་གོ་དུས། ས་མོ་རང་ཨིན་དྲའི་གི་པ་ར་པ་ར་ལ་ཏའི་ཞི་དྲག་གི་དྲ་ཐོག་ཨིན་དྲའི་ཏའི་ཞི་དྲག་རག་ལོ་མ་རེད།

སེམས་ངལ་དང་ཨ་ནི་གཅིག་གི་དངངས་འཚབ་དང་ཨ་ནི་སེམས་སྡུག་དང་གཅིག་གི་སེམས་པ་མ་སྐྱིད་པ་དང་སྦུབས་སུ་དོག་པོ་ཡོང་ཡས་དེ། ད་འཛམ་གླིང་ས་ཕྱོགས་ཚང་མ་ལ་ཡ་དེ་དཀའ་ངལ་གཅིག་པ་འཕྲད་བསྡད་ཀྱི་འདུག་ཨ་དེ་འདྲ་ཡིན་དུས་ག་ལ་ཡ། ད་གཅིག་དེ་སྔ་སྤུ་གུ། རྣམ་པ་གཉིས་ཆ་ལོ། དཔེར་ན་ཕྲུ་གུ་ཚོ་སྔན་མ་བསླབ་གྲྭར་ཡོད་པའི་སྐབས་ལ་ཡ། གཅིག་དང་ད་ལྟ་ད་གཅིག་གི་ནད་ཡམས་འདིའི་སྐབས་ལ་ཡང་ཕྲུ་གུའི་ཤེས་ཡོན་ཙམ་མ་ཡིན་པར་བསམ་བློ་འཁྱེར་ཕྱོགས་དང་ཨ་གཅིག་གི་ཕྱི་གཟུགས་པོའི་འཚར་ལོངས་དང་སྤྱི་ཡོངས་ཀྱི་འཚར་ལོངས་དང་འབྲེལ་བའི་སྒང་ལ་ཡང་གཅིག་ཐུགས་སྣང་ག་འདྲས་བྱུང་ཡོད་ན་ད་ཤེས་ཡོན་གཅིག་པུ་མ་ཡིན་པར་གཞན་པ་འགྱུར་བ་རིགས་ག་འདྲས་རིགས་བྱུང་ཡོད་ན་ད། ལ། དེ། འཚར་ལོངས་ལབ་ན། སྤྱིར་བཏང་ནས་སྤུ་གུ་སྤུ་གུ་སྤུ་གུ་མཉམ་དུ་རྩེད་མོ་རྩེད་ན་ངེད་ཀྱི་བུ་མོ་ཆུང་བ་འདྲ་པོ་བྱེད་ན་སྐད་ཆ་བཤད་སྟངས་ཡིན་ན། ད་ནམ་རྒྱུན་སླབ་གྲྭ་ཚུགས་དུས་ག་ནི་སྐད་ཆ་བཤད་སྟངས་ཡིན་ན་ག་རེ་ཡིན་ན་ཅིག། ཡར་རྒྱས། མགྱོགས་པ་འགྲོ་བཞིན་འགྲོ་ངེས་འགྲོ་བཞིན་འདུག་སྐད་ཆ་བཤད་སྟངས་ཡིན་ན་ག་རེ་ཡིན་ན་མགྱོགས་པ་འགྲོ་བཞིན་འདུག་རེད་བ། ད་ནང་ལ་བསྡད་བཞག་དུས་ག་ནི། ནང་ལ་བསྡད་བཞག་དུས་ག་ནི་ཕ་མ་གཉིས་མཉམ་དུ་སྐད་ཆ་བཤད་བསྡད་ཡ་རེད་བ། འདི་ལ། ཡེས་བྱས་ད་ལྟ་ངའི་བུ་མོ་ད་ལྟ་ཆུང་ཆུང་ཡིན་པ། ལོ་དྲུག་ཡིན་རེད་བ། ཨ་ནི། ཅིག། སོ་སོ་སོ་སྒྲུང་དེབ་ཀློག་དེབ་མཉམ་དུ་ཏེས་བྱས་ཨེ་འདྲ་བྱས་ནས་བུ་མོ་ཆུང་ང་དེ་འདྲ་པོ་ཡིན་ན་དེབ་ཀློག་ཡ་དགའ་བོ་ཞིག་ཡོད།

བྱེད་ས་དེ་འདྲའི་དེ་འདྲའི་ཡིན་དུས་ཨམ་ཀི་ནང་དུ་ལ་རྒྱུས་ཡོད་དུས་དེ་བུ་ཆུ་དོག་པོ་དང་དེ་འདྲའི་དུ་ཆགས་ཡ་དང་དེ་འདྲའི་དུ་བྱུང་ཟེར་བ་ཨན་དེ་ནས་ད་ངེད་ཀྱི་བྱེད་ས་ཨན་དེ་འདྲའི་ཕར་སྡེ་བ་ལ་ཨན་ཡང་ང་ཚོ་སྡེ་བ་ལ་ཕྱི་ལོགས་ལ་འགྲོ་ཡས་ཀྱི་གོ་སྐབས་དེ་འདྲའི་རག་ཨན་ཡང་དེ་ག་ལ་བ་རེད་རང་ཚོའི lockdown དུ་སྒོ་ཕྱེ་དེ་འདྲའི་ཕྱེ་བའི་སྐབས་ལ་ཨན་ངེད་ཕྱི་ལོགས་ལ་འཆམ་འཆམ་ཏིས་ཏིས་ཨན་ཁྲིད་ཀྱི་ཨན་མོ་རང་ཡིན་ནའི་ཨུ་ཅེ་དེ་རིང་ཨམ་ལ་ང་དེ་རིང་ང་ཚོ་འགྲོ་ཆོག་གི་འདུག་ཨ་ནི་ང་ང་ཚོ་འཆམ་འཆམ་ཞིག་འགྲོ་ད་ལ་འདི་འདྲའི་ལབ་ཀྱི་རེད། དེ་ནས་དེའི་བུ་ཆུ་དོག་པོ་བདག་ཉིད་དེ་བ་ནས་དེའི་བུ་ཆུ་དོག་པོ་དོག་ཆ་ཟེར་བ། ས་དེ་འདྲ་དེའི་ས་དེ་གོམ་ཡིན་དུས་ས་དེང་སང་ཨེ་མོ་རང་མོ་རང། དེབ་ཀློག་ཡ་དང་ལུས་རྩལ་རྩེ་ཡ་དང་དེ་འདྲའི་བྱེད་ཀྱི་འདུག་ཟེར་ཡོད།
ལོས་ལོས་རྒན་ལགས་དངོས་གནས་ཐབས་ལམ་དེ་ག་རང་གཙོ་བོ་ཆགས་བསྡད་ཀྱི་འདུག་བ་ལ་ད་ད་ལྟ་ང་ཚོའི་གསར་འགྱུར་བརྒྱུད་ལམ་དེ་གའི་ནང་ལ་ཡར་བལྟས་ཡོང་དུས་ག་ལ་བཀའ་མོལ་གནང་ཡ་དང་གླེང་སློང་བྱེད་ཡ་དང་ཚང་མ། ད་སེམས་ཁྲལ་བྱེད་ས་གཅིག་དེ་ཕྲུ་གུའི་ཤེས་ཡོན་གྱི་ལམ་ལུགས་འདི་སྒང་ལ་ཡ་འགྲོ་སྟངས་འདི་སྒང་ལ་ཡ་སེམས་ཁྲལ་རེད་ཤག་གཉིས་དེ་ནས་ད་ཕྲུ་གུ་ཚོའི་སེམས་ཁམས་དང་ཨ་ནི་གཟུགས་པོའི་འཚར་ལོངས་སྒང་ལ་ཡང་ཡང་ཅིག་བཀའ་མོལ་དེ་ག་རང་ཅག་ཅིག་ཡོང་བསྡད་ཀྱི་འདུག་ད་ལྟ་རྒན་ལགས་གསུངས་པ་ནང་བཞིན་ལུས་རྩལ་རྩེ་ཡ་དང་ཕྱི་ལོགས་ལ་ཡ་ཨ་ནི་ཅིག་གུ་ཡངས་པའི་སྐབས་ལ་ཡ་ཕྱི་ལོགས་ཕལ་ཡ་དང་དེ་ཚོ་དངོས་གནས་གནད་འགག་གལ་ཆེན་པོ་དཔེ་ཆགས་བསྡད་ཀྱི་འདུག་བ་ལ་ད་དེ་ནས་ད་ནི་ངས་དུས་ཚོད་རྐྱེན་པས་ཀྱི་རྒན་ལགས་རྣམ་པ་གཉིས་ཆ་ལོགས་ལ་ཡ་མཐའ་མ་དེ་ཅིག་བཀའ་འདྲི་ཞུ་གི་ཡིན་ད། དེ་རིང་ང་ཚོས་ལས་རིམ་འདིའི་ཐོག་ནས་གཙོ་བོ་དེ་ད་ལྟའི་ད་ནད་ཡམས་འདིའི་རྐྱེན་པས་ཀྱི་སློབ་ཁྲིད་ཐབས་ལམ་ལ་ཡར་འགྱུར་བ་ཆེན་པོ་ཅིག་ཕྱིན་པ་རེད། གལ་སྲིད་ད་དེ་ད་ག་ནང་བཞིན་གནས་སྟངས་དེ་མུ་མཐུད་ནས་ལོ་ནས་ལོ་འདུག་སེ་ལྷག་མ་སྲིད་པ་གའི་མ་རེད་ཤག་ཉེན་ཁ་དེ་འདྲ་ཡོང་གི་འདུག་དེ་འདྲ་ཡིན་དུས་ག་ལ་གལ་སྲིད་འདུག་སེ་ལྷག་པ་ཡིན་ན་ཨ་ནི་སོ་སོའི་ཕྲུ་གུ་གཅིག་གི་ཤེས་ཡོན་འཚར་ལོངས་དང་ཕྲུ་གུ་གཅིག་གི་ད་ཅིག་མི་ཚེ་ནང་ལ་ཡང་ཨ་ཅིག་ཁྱད་པར་ག་འདྲ་ཞིག་ཤོར་གྱི་རེད་ད་སོ་སོ་ཕ་མ་གཅིག་གི་ངོས་ནས།

ག་ལབ་དགོས་རེད་འདི་གཅིག་པུ་མིན་པར་བ་བྱས་སློབ་ཁྲིད་འདི་འདྲ་གཅིག་པུ་བྱས་མིན་པར་གཞན་པ་ང་ཚོའི་གི་ག་ལ co-curricular activity མང་པོ་བྱོས་རོགས་ལ་དེ་གྲས་ལ་འཛུལ་ཞུགས་བྱས་ཡོད་རེད་དེ་འདྲའི་ཐོག་ནས་གྱོང་ཕྲུ་གུ་སློབ་ཕྲུག་ལ་ཉམས་མྱོང་ཆེན་པོ་ཞིག་རག་གི་རེད་བསམ་གི་འདུག་དེ་འདྲའི་ཡར་རྒྱས་དེ་ལ་ལྟ་ཕྲུ་གུ་གི་འཚར་ལོངས་དང་གང་ཅི་སོགས་ལ་དེ་འདྲའི་ཨ་ནི་ད་ག་ལབ་དགོས་རེད་ང་ཚོའི་གི་ག་ལ་ཕྲུ་གུ་གི་ཤེས་ཚད་ལྟར་ད་གནས་ཚད་དེ་གྲས་ལྟ་ཡ་རེད་ཡང་ཡིག་ཚད་བཏང་བྱེད་ཁོག་རོགས་ལ་ད་འདི་ཁྱད་པར་ཆེན་པོ་འདུག་གི་རེད་བསམ་གི་འདུག་ང།